གཉིས་པ་ལ་འདོད་པ་བརྗོད་པ་དང། གཉིས་པ་ལ་འདོད་པ་བརྗོད་པ་དང་དེ་དགག་པའོ། དང་པོ་ནི། གལ་ཏེ་གསལ་བ་མང་པོ་དག་ལ། སྤྱི་གཞན་དངོས་པོ་བ་གཅིག་གནས་པ་ཡི། འོ། གནས་པ་ཡི་ཕྱིར་ཡང། རྒྱུ་མཚན་དེ་ཡི་ཕྱིར་ནི་ཡང། རྒྱུ་མཚན་གཞན་དག་རྒྱུ་མཚན་མང་པོ་འདུག་ཟེར་ར་བ་ཁོ། འོ། གཞན། གལ་ཏེ་གསལ་བ་མང་པོ་དག་ལ། གསལ་བ་མང་པོ་དག་ན་བུམ་གསལ་མང་པོ་ཡི། བ་གསལ་མང་པོ་དག་ལ། སྤྱི་དོན་གཞན་གྱིས། སྤྱི་དོན་གཞན་ཡིན་གང་ཁོ་ཚོའི་སྤྱི་དོན་གཞན་ཡིན་གང་དངོས་པོ་ཡང་ཡིན་གང་རྟག་པ་ཡང་ཡིན་གང་གཅིག་ཁོ་ཚོ་ལ་ཐུན་མོང་ལ་གནས་པ་ཡིན་པའི་ཕྱིར། རྒྱུ་མཚན་དེ་ཉིད་ཀྱིས་མཉན་པ་ཐུན་མོང་བ་གཅིག་འཇུག་སྟེ་མཉན་པ་ཐུན་མོང་ཟེར་སྒྲ་ཐུན་མོང་བ་འཇུག་རེད་པ་འོ་མཉན་བྱ་སྒྲ་ཡི་མཚན་ཉིད་རེད་པ། འོ་མཉན་པ་ཐུན་མོང་བ་འཇུག་གཅིག་འཇུག་སྟེ། ད་ཁོ་ག་རེ་ཟེར་ན། སྤྱི་གཞན་གཅིག་ཁོ་ཚོ་ལ་ཐུན་མོང་དུ་ཁྱབ་བྱེད་དུ་ཡོད་ཙང་རྒྱུ་མཚན་དེ་ཁོས་རྒྱུ་བྱས་པ་ལ་བརྟེན་ནས་མཉན་པ་ཐུན་མོང་བ་ཞིག་འཇུག་གི་རེད་ཁ་ཅིག་གིས་འདོད་པ་དེ་བྱེད། འཇུག་གོ། འཇུག་སྟེ། སེལ་བའི་སྒོ་ནས་འཇུག་པ་བཞིན་ནོ། ཁྱེད་རང་ཚོས་སེལ་བའི་སྒོ་ནས་འཇུག་ཟེར་ཡས་ད་འདྲ་པོ་འདྲ་པོ་རེད་ང་དེ་ད་ག་ལབ་ཀྱིན་ཡིན་ཁྱེད་རང་ཚོ། འོ། བ་ལང་མ་ཡིན་པ་ལས་ལོག་པ་དེ་ཁོའི་སྟེང་དུ་གང་གའི་སྟེང་དུ་ཡོད་ཙང་སྤྱི་སྒྲ་ཐུན་མོང་བ་ཞིག་འཇུག་ཟེར་དུས་ང་དེ་འདྲ་ཟེར་གྱི་མེད། སྤྱི་གཞན་ཐུན་མོང་བ་ཅིག་ཅིག་ཅར་དུ་ཁོ་ཚོ་ལ་ཁ་ཚོ་ཐུན་མོང་དུ་ཡོད་པ་ཡིན་ཙང་དེས་རྒྱུ་བྱས་པ་ལ་བརྟེན་ནས་མཉན་པ་ཐུན་མོང་བ་ཞིག་འཇུག་གི་རེད་ང་དེ་ལབ་ཀྱིན་ཡིན་ཟེར་འོ་འདུག་སེ་འདོད་པ་དེ་བརྗོད།

འོ་དེ་གསལ་བ་ལ་དོན་གཞན་པའི་ཚུལ་གྱིས་བརྟེན་པ་ཡིན་ནམ། དེ་བརྟེན་པ་ཡིན་ནམ་འོན་ཏེ་སྒྲོན་མེས་གཟུགས་གསལ་བ་ལྟར་གསལ་བ་གསལ་བས་སྤྱི་གསལ་བ་བྱས་པ་ཡིན་བྱས་ད་སྒྲོན་མེས་གཟུགས་གསལ་བ་དེ་ག་རེ་ཟེར་ན་མར་མེ་བློ་ཡུལ་དུ་སོང་བ་ཙམ་གྱིས་གཟུགས་གསལ་བ་བྱེད་ཐུབ་ཀྱི་ར་བ་འོ་དེ་ནང་བཞིན་བརྟེན་པ་ཡིན་བྱས་དེ་ལྟར་སྤྱི་དེ་ལ། གཉིས་ཀ་མི་རིགས་པར་ཐལ་དེ་ལྟ་དེ་རེད་ད། འདིས་སྤྱི། ཅི་དོན། དེ་ལྟ་དེ་གནས་སོ་ཞེས་པའི་ཚིག་གིས་ཆོས་ཅན། འོ་སྤྱི་དོན་གཞན་གསལ་བ་ལ་གནས་སོ་ཞེས་པའི་སྒྲ་ཅིག་འདུག་བ་མཉན་པ་ཅིག་འདུག་བ་སྒྲ་ཅིག་འདུག་བ། ད་ཡང་ཏིག་ལས་དོན་དག་ལ་ག་རེ་བྱེད་སོང་ཟེར་ན། འོ་དེ་མེད་ན་གལ་ཏེ་གསལ་བ་མང་པོ་དག་ལ་སྤྱི་གཞན་དངོས་པོ་བ་ཅིག་གནས་པ་ཡིན་པའི་ཕྱིར་ན་མཉན་པ་ཐུན་མོང་བ་ཅིག་འཇུག་གི་རེད་ཟེར་དུས་ད་སྤྱི་དོན་གཞན་དེ་ཡི་སྒྲ་དེ་གིས་ནི་ད་ག་རེ་འོང་གོ། ཨོ། ག་རེ་ངོ་བོ་མཉན་པ་ཐུན་མོང་བ་ཅིག་འཇུག་པའི་རྒྱུ་ལ་བཞག་ར་བ། སྤྱི་དོན་གཞན་དེ་མཉན་པ་ཐུན་མོང་བ་ཅིག་འཇུག་པའི་རྒྱུ་ལ་བཞག་ར་བ། འོ་བཞག་ཡོང་དུས་ཙང་སྤྱི་དོན་གཞན་དེ། འོ། སྒྲ་དེ་ཐུན་མོང་བ་འཇུག་པའི་རྒྱུ་ལ་བཞག་ན་དེ་འདྲའི་སྒྲ་ཐུན་མོང་བ་དེ་ཆོས་ཅན། འོ་ད་ལྟ་འདིར་སྒྲ་ཁོ་ལ་ག་རེ་ཟེར་ན། འོ། གསལ་བ་ལ། སྤྱི་དོན་གཞན་གསལ་བ་ལ་གནས་སོ་ཞེས་པའི་སྒྲ་དེ་ར་བ། འོ། དེ་སྤྱི་དོན་གཞན་ལ། རྫས་ཐ་དད་པའི་ཚུལ་གྱིས། དོན་གཞན་པའི་ཚུལ་གྱིས་བརྟེན་པ་ཡིན་ནམ། འོན་ཏེ་སྒྲོན་མེས་གཟུགས་གསལ་བ་ལྟར་གསལ་བས་སྤྱི་དེ་གསལ་བར་བྱས་པ་གང་ཡིན་མིན་ཅི། དང་པོ་སྤྱི་དེ་ད་དེ་དེ་ལྟར་གཉི་ག་མི་རིགས་པར་ཐལ་གང་བྱས་ན་མི་རིགས་པར་ཐལ་ཟེར་ད་མི་རིགས་ཏེ་སྤྱི་དོན་གཞན་ཁོས། སྤྱི་དོན་གཞན་དེ་གིས་གསལ་བ་རྣམས་ལ་སྤྱི་དོན་གཞན་གསལ་བ་རྣམས་ལ་གནས་སོ་ཞེས་པའི་སྒྲ་དེ་གི་རྒྱུ་མི་བྱེད་པར་ཐལ་ཁོ་རྟག་དངོས་ཡིན་པའི་ཕྱིར།

ས་བོན་གཅིག་གསལ་བར་བྱས་པ། སྒྲོན་མེ་བློ་མའི་བློ་ཡུལ་དུ་སོང་བ་ཙམ་གྱིས་དེ་ནས་སྤྱི་དེ་བློ་ཡུལ་དུ་འགྲོ་དགོས་རེད་ཟེར་ན་མི་རིགས་པར་ཐལ་གཉིས་ཀ་ལ་དེ་ལྟར་དེ་གཉིས་ཀ་མི་རིགས་པར་ཐལ་གཅིག་ལ་འདའ་ས་དེ་འགྲོ་དགོས་དེ་ཏག་ཏག་ག་རེ་རེད་ཟེར་ན་སྤྱི་གསལ་བ་རྣམས་ལ་སྤྱི་དོན་གཞན་གནས་སོ་ཞེས་པའི་སྒྲ་དེ་གིས་བསྙད་པ་ཐུན་མོང་བ་འཇུག་པའི་རྒྱུ་དེ་ལ་སྤྱི་དོན་གཞན་དེ་བཞག་ན་ད་དེས་དོན་གཞན་པའི་དེ་འདྲ་ཡི་སྒྲ་དེ་ཆོས་ཅན་སྤྱི་དོན་གཞན་ལ་ངོ་བོ་ཐ་དད་པའི་ཚུལ་གྱིས་བརྟེན་པ་ཡིན་ནམ།

ག་རེ་ཟེར་སྤྱི་དོན་གཞན་གསལ་བ་ལ་གནས་སོ་ཞེས་པའི་སྒྲ་དེ་གི་རྒྱུ་མི་བྱེད་པར་ཐལ་ཁོ་རྟག་པ་ཡིན་པའི་ཕྱིར། ད་དོན་དག་ལ་ད་ག་ར་བ་ཁོ་འབྲས་བུ་མ་ཡིན་པར་ཐལ་རྟག་པ་ཡིན་པའི་ཕྱིར་ཁོས་རྒྱུ་མི་བྱེད་པར་ཐལ་རྟག་པ་ཡིན་པའི་ཕྱིར་ཅན་ད་གཉི་ག་འགྲིག་བདེ་བའི་འདུག་ཟེར་ཡ། འོང་དུག་བྱེད་གཉིས་པ་ཞེས་རྟག་དངོས་ཡིན་པའི་ཕྱིར་ད་གཉིས་པ་རྒྱས་པར་བཤད་པ་ལ་གཉིས། རྟེན་དུ་མི་འཐད་པ། གསལ་བྱེད་དུ་མི་འཐད་པ་ད་རེ་བ་དེ་འདྲ་སྐད་ཆ་གཉིས་ཡོད་རེད་བ་དེ་ན། རེ་བ། འོ་རྟེན་མ་ཡིན་པ་དང། གསལ་བྱེད་མ་ཡིན་པ་སེལ་སྒྲོན་མེས་གཟུགས་གསལ་བ་ལྟར་གསལ་བས་སྤྱི་དེ་གསལ་བར་བྱེད་པ་གོ་མ་ཡིན་པར་གྲུབ།

གསལ་བ་རྣམས་ཀྱིས་སྤྱི་དེ་ཚུར་གསལ་བར་བྱས་པ་གང་ཡིན་དྲིས་པར་མི་གང་གཉི་ག་མི་རིགས་པར་ཐལ་སྤྱི་དོན་གཞན་རྟག་པ་ཡིན་པའི་ཕྱིར་ཅེས་དུམ་དུམ་གོ་བྱེད་ད་གསལ་བ་ཆོས་ཅན་སྤྱི་དོན་གཞན་གྱི་རྟེན་མ་ཡིན་པར་ཐལ། རེ་བ་སྤྱི་དོན་གཞན་ཁོ་གསལ་བ་ལ་ཕར་བརྟེན་པ་ཡིན་ཟེར་དང་པོ་དེ་རེ་བ། རེ་བ། འོ་དེ་ཡིན་དུས་ད་གསལ་བ་ཆོས་ཅན་སྤྱི་དོན་གཞན་གྱི་རྟེན་མིན་ཏེ་དེ་ལ་ཕན་འདོགས་པ་མེད་པའི་ཕྱིར་ཏེ་དེ་རྟག་པ་ཡིན་པའི་ཕྱིར་ད་གིན་དེ་གཅིག་པ་རེ་སོང་བ་དང་གཅིག་པ་རེ་སོང་བ་ཐུགས་རྗེ་ཁྱབ་སྟེ་ཕན་མི་འདོགས་པའི་འཁར་གཞོང་ལ་ཅེས་ནི་ཕན་མི་འདོགས་པའི་འཁར་གཞོང་ལ་རྒྱ་ཤུག་བརྟེན་པ་མཐོང་ངོ་ཞེས་ན་ཟེར་གྱི་ཁུལ་དང། ཕན་མི་འདོགས་པའི་འཁར་གཞོང་ལ་རྒྱ་ཤུག་བརྟེན་ཟེར་ཁོ་གཉིས་མུ་མཐུད་དུས་མཉམ་དུ་ཡོད་ས་དེ་རེད། འཁར་གཞོང་ཆོས་ཅན་ད་དེ། འཁར་གཞོང་དེ་རྒྱ་ཤུག་གི་རྟེན་ཡིན་པ་དེ་ཚུར་གྲུབ་སྐོར་བ་རང་ནང་གི་རྒྱ་ཤུག་ལ་ཕན་མི་འདོགས་པ་བཞིན་དུ་རྟེན་བྱས་པ་མ་ཡིན་པར་ཐལ། དེ་ཁྱོད་མེད་ན་ཟེར་ད་དེ་རེད། འཁར་གཞོང་དེ་མེད་ན་རྒྱ་ཤུག་གོ། འཁར་གཞོང་གི་ནང་གི་སྤྱི་སྟངས་རྒྱ་ཤུག་གིས་རང་ཟེར་ན་བདེ་པོ་རང་མི་འདུག་བ། རྒྱ་ཤུག་ཡིན་ཕྱིན་ཆད་ལ་ཡིན་ཕྱིན་མེད་ཀྱི་འཁར་གཞོང་ནང་ལ་བརྟེན་དགོས་མ་དགོས་པའི་ཕྱིར། རེད་བ། འོ་མ་རེད། ཡིན་ན་ཡང་དེ། དེ་ད་བུམ་པ་དང་རང་ནང་གི་ཆུ་ཟེར་དེ་གཅིག་པ་རང་རེད། འཁར་གཞོང་གི་ནང་གི་རྒྱ་ཤུག་ཡིན་པ་ཁོ་ལ་ཁོས་ཕན་འདོགས་པའི་ཕྱིར་འདོགས་པ་བྱས་པ་ད། འཁར་གཞོང་གོ་མེད་ན། གེགས་བྱས་པ་གོ་མེད་ན་ཟེར་ནས་ཕྱི་ལོགས་ལ་ཐུར་དུ་ལྟུང་བ་ལ་གེགས་བྱེད་ཆེད། འཁར་གཞོང་གོ་མེད་ན། འོ་ཐུར་དུ་ལྟུང་བའི་ཆོས་ཅན་གང་ཞིག་དེ་འདྲའི་རྒྱ་ཤུག་དེ། འོ་འཁར་གཞོང་གི་ཕྱི་ལོགས་ལ་འགྲོ་མཁན་གྱི་ཆོས་ཅན་རེད་ཁོ་རེ་བ། དེ་འཁར་གཞོང་གོ་མེད་ན་དེ་ནི་རྒྱ་ཤུག་དེ་དེ་སྟེ་འཁར་གཞོང་གི་ནང་གི་རྒྱ་ཤུག་དེ་ཕྱི་ལོགས་ལ་འགྲོ་རྒྱུ་ཐག་ཆོད་ཚར་བ། འོ་དེ་བྱས་ཆོས་ཅན་གང་ཞིག་ཁྱོད་ཀྱིས། དེ། རིགས་འདྲ་ཕྱི་མ་རྣམས། རིགས་འདྲ་སྔ་མ་རྣམས་དང། ཡུལ་གོ་ས་མཚུངས་པར་སྐྱེད་པར་ནུས་པའི་ཕྱིར་ཁྱོད་ཀྱིས་ཞེས་པ་དེ་འཁར་གཞོང་དེ་གིས། དེ་ཟེར་དུས་ཙ་རྒྱ་ཤུག་ཁ་གཞོང་གི་ནང་གི་རྒྱ་ཤུག་རྣམས། རྒྱ་ཤུག་རིགས་འདྲ་ཕྱི་མ་ཁོ། རིགས་འདྲ་སྔ་མ་ཁོ་ག་གི་ནང་གི་རྒྱ་ཤུག་རེད་ཟེར་ན། ཁ་གཤོང་གི་ནང་གི་རྒྱ་ཤུག་རེད་ཁོ་དང་འདྲ་བ་ཅིག་རིགས་འདྲ་ཕྱི་མ་རྣམས་ཁ་གཞོང་གི་ནང་གི་རྒྱ་ཤུག་དང་འདྲ་བ་ཁོ་སུས་བཟོས་པ་རེད་ཟེར་ན་ཁ་གཞོང་དེ་གིས་བཟོས་པ་ཡིན་པའི་ཕྱིར། ཡིན་ཏེ་ཁ་གཞོང་དེ་གིས་རྒྱ་ཤུག་དེ་ཕྱིར་དུ་ལྟུང་བ་ལ་གེགས་བྱེད་པའི་སྒོ་ནས་ཆུ་སྐྱོར་བའི་དོན་བྱས་པ་ཡིན་པའི་ཕྱིར། འོ་དེ་དག་ཡང་དོན་དག་གཅིག་པ་རང་རེད། བུམ་པ་དང་བུམ་ནང་གི་ཆུ་གཉིས་པོ་དེ་རྟེན་བརྟེན་པ་འགྲོ་སྟངས་དང་ཁ་གཞོང་དང་ཁ་གཞོང་གི་ནང་གི་རྒྱ་ཤུག་གཉིས་པོ་དེ་རྟེན་བརྟེན་པ་འགྲོ་སྟངས་གཅིག་པ་གཅིག་རྐྱང་ཡིན་པའི་ཕྱིར། རེད་པ། ད་གོ་ག་རེད་ཟེར་ན། སྐད་ཅིག་ཕྱི་མ་རྣམས། སྐད་ཅིག་སྔ་མ་རྣམས་ག་བ་ཡོད་ན་གོ་ས་ག་བ་ཡོད་ན་དེ་དང་མཚུངས་པ་སྐྱེད་བྱེད་གོ་སུས་བྱས་ཡོད་རེད་ཟེར་ན། ཨོ། ཁ་གཞོང་འདིས་བྱས་པ་རེད་པ། བུམ་པས་ད་ག་རང་བྱས་པ་རེད་པ། རང་ནང་གི་ཆུ། སྐད་ཅིག་གཉིས་པ་དེ་ཉིད། རང་ནང་གི་ཆུ་སྐད་ཅིག་དང་པོ་དེ་དང་གོ་ས་མཚུངས་པ་གོ་གོ་ས་མཚུངས་དང་ག་བ་འདུག་གོ་གོ་ས་ག་བ་འདུག་བུམ་པའི་ནང་ལ་འདུག་བ་བུམ་པའི་ནང་གི་ཆུ་རེད་བ་འོ་བུམ་པའི་ནང་གི་ཆུ་ཡིན་པ་གོ་སུས་བཟོས་པ་རེད། བུམ་པ་སྐད་ཅིག་དང་པོ་དེ་གིས་བཟོས་པ་ཡིན་པའི་ཕྱིར་བུམ་པ་སྐད་ཅིག་དང་པོ་དེ་མེད་སོང་ན་བུམ་པའི་ནང་གི་ཆུ་དེ་ཕྱི་ལོགས་ལ་འགྲོ་དགོས་རེད་དེ་ནི་བུམ་པའི་ཆུ་མ་ཡིན་པ་ཆགས་འགྲོ་བ་ཡིན་པའི་ཕྱིར་ཆུ་མ་ཡིན་པ་ད་ཆགས་ཀྱི་མ་རེད་བུམ་པའི་ནང་གི་ཆུ་མ་ཡིན་པ་དེ་དང་ཁ་གཞོང་གཉིས་པོ་གཅིག་པ་གཅིག་རྐྱང་རེད། ད་འདི་ག་རེའི་སྒང་ལ་ཡོང་བ་རེད་ཟེར་ན་དེ་འདྲ་དེ་རེད། སྤྱི་དོན་གཞན་དེ་གསལ་བ་ལ་བརྟེན་པ་ཡིན་ཟེར་ལ་བརྟེན་པ་རེད་ཟེར། བརྟེན་པ་མ་ཡིན་པར་ཐལ་སྤྱི་དོན་གཞན་རྟག་པ་ཡིན་པའི་ཕྱིར་ཟེར་ལབ་པ་རེད་བ་ག་ལས་འགྲིག་གི་མི་འདུག་ཟེར། ཁོས་ཕན་མ་བཏགས་ན་ཡང་བརྟེན་པ་བཞག་ཆོག་བཞག་ཆོག་སྟེ་ཁ་གཞོང་དང་རྒྱ་ཤུག་གཉིས་པོ་དེ་ཕན་མ་བཏགས་ན་རྟེན་བརྟེན་པ་བཞག་གི་འདུག་བ་ཟེར་བ་ལ་རང་ལུགས་ལ་ཁ་གཞོང་དང་རྒྱ་ཤུག་གཉིས་པོ་དེ་རྟེན་བརྟེན་པ་ཡིན་པ་གོ་ཕན་འདོགས་པའི་རྟེན་བརྟེན་པ་ཡིན་པ་བཟོས་པ་རེད་བ། དུག་སེལ། དུག་སེལ། སྐྱེས་པ་ཁ་གཞོང་སོགས་པའི་ནུས་པ་དེ་ཡིན་པ་དང་སོགས་པའི་ནུས་བསལ་བའི་དེའོ། སོགས་པའི་ཞེས་པ་དེ་གཞན་བསྡུས་ཏོ། ཇི་ལྟར་དེ་ག་རེ་ཟེར་ན་བུམ་པ་དང་བུམ་ནང་ངོ། དེ་ནི་གང་ལྟར་ད་ལྟར་ང་རང་ཚོ་ག་རེ་རེད་ད། མི་དང་བ་ལང་དེ་ཚོ་ད་ག་རང་རེད་བ་ལང་གང་ལ་ཡོད་ངེས་མི་གོ། རང་གི་སྐད་ཅིག་གཉིས་པ་དེ་བ་ལང་གང་ལ་ཡོད་མཁན་གྱི་མི་ཡིན་པ་གོ། གོ་ས་མཚུངས་པ་སྐྱེས་པ་དེ་བ་ལང་དེ་ཡ་སྐྱག་དེ་ཡོད་ས་དེ་རེད་བ། གཅིག་པ་རེད་དོ་རེད་བྱས། སོགས་པའི་ནུས་བསལ།